ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བརྒྱད་པ་ཁྲུམས་ཟླའི་ཚེས་ཉི་ཤུ་གཉིས་དང། ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཟླ་བ་བཅུ་པའི་ཚེས་དྲུག། རེས་གཟའ་པ་སངས་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང།

ཀྱིས་གནས་འདྲི་ཞུས་པ་ཞིག་དང། དེ་ནས་བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་བོད་པའི་བུད་མེད་ཚོ་བཙན་བྱོལ་ནང་འབྱོར་བའི་རྗེས་ཐོག་མར་བཙན་བྱོལ་སྤྱི་ཚོགས་ནང་ཐུགས་འགན་བཞེས་ཕྱོགས་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཟུར་རིན་ཆེན་མཁའ་འགྲོ་མཆོག་ལ་གནས་འདྲི་ཞུས་པ་ཞིག་དང།

རྒྱ་ནག་གཞུང་གིས་ཚུལ་ཁྲིམས་ལགས་སུ་ལོ་གཉིས་ཀྱི་ཁྲིམས་ཐག་བཅད་རྗེས་མུ་མཐུད་ནང་མི་ཉེ་འབྲེལ་ཚོར་དམ་དྲག་བྱེད་བཞིན་ཡོད་པའི་སྐོར་ང་ཚོའི་བཞུགས་སྒར་གྱི་གསར་འགོད་པ་ཡེ་ཤེས་ཟླ་བ་ལགས་ཀྱིས་བཏང་གནང་བ་ཞིག་གསན་རོགས་གནང། རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོའི་ཕྱི་ཟླ་གཉིས་པའི་ནང་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་འཛིན་བཟུང་གིས ༸གོང་ས་མཆོག་གི་སྐུ་པར་ཉར་བ་དང་ཁ་བྲལ་བར་ཉེ་འབྲེལ་བྱེད་སྐོར་གྱི་ཉེས་མིང་འོག་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ཟླ་བ་བཞི་པའི་ནང་རྔ་བ་ཁུལ་མི་དམངས་ཁྲིམས་ཁང་ཟེར་བས་ལོ་གཉིས་ཀྱི་གསང་བའི་ཁྲིམས་ཐག་བཅད་ཡོད་པ་བཞིན་ད་ལྟའི་ཆར་མུ་མཐུད་ཁོང་གི་ནང་མི་ཉེ་འབྲེལ་ཚོ་ཁོང་དང་ཐུག་འཕྲད་སོགས་གང་ཡང་བྱེད་བཅུག་གི་མེད་པ་མ་ཟད་ནང་མི་ཚོ་དང་སློབ་གྲོགས་ཚོར

དྲི་རྩད་དང་ཁ་པར་སྔོག་བཤེར་སྐབས་ཁ་པར་དུ་གོང་ས་མཆོག་གི་སྐུ་པར་ཉར་བར་རྐྱེན་བྱས་ཏེ་དུས་ཡུན་ཟླ་བ་གཉིས་རིང་བཀག་ཉར་གྱིས་ལོ་དེའི་ཕྱི་ཟླ་དགུ་པའི་ནང་གློད་ཡོད་ཀྱང་རྗེས་སུ་ཕྱི་ལོ་ཉིས་སྟོང་ཉིས་རྩ་གསུམ་ལོ་བསྐྱར་དུ་ཁ་བྲལ་བར་ཉེ་འབྲེལ་ཡོད་སྐོར་བརྗོད་ནས་འཛིན་བཟུང་གིས་ལོ་གཉིས་ཀྱི་ཁྲིམས་ཐག་བཅད་ཡོད་པ་རེད་ལ་རྒྱ་ནག་གཞུང་གིས་ཁོང་འཛིན་བཟུང་དང་འབྲེལ་ཁོང་གི་སྐད་འཕྲིན་དང་སྤྱི་ཚོགས་དྲ་ལམ་ནང་གནས་ཚུལ་འགོད་སྤེལ་བྱས་རིགས་ཚང་མ་ནག་སུབ་བཏང་བ་སོགས་བྱས་ཏེ་ཁོང་དང་འབྲེལ་བའི་གནས་ཚུལ་དང་པར་རིས་གང་ཡང་དྲ་ལམ་དུ་མེད་པ་བཟོས་ཡོད་འདུག་བོད་རིགས་ན་གཞོན་ཚུལ་ཁྲིམས་ལགས་ནི་ཁྱུང་མཆུ་རྫོང་ཚ་རུ་མ་ཡུལ་ཚོ་ནས་ཡིན་པ་དང། ཕྱི་ལོ་ཉིས་སྟོང་བཅུ་དྲུག་ལོར་ནུབ་བྱང་མི་རིགས་སློབ་ཆེན་ནས་བོད་ཀྱི་རྩོམ་རིག་ཐོག་སློབ་མཐར་ཕྱིན་རྗེས། ས་གནས་ཁག་ཅིག་ཏུ་དབྱིན་ཇིའི་སྐད་ཡིག་ཐོག་ལོ་ཤས་རིང་སློབ་གཉེར་གནང་ཡོད་པ་དང། རྗེས་སུ་ཕ་ཡུལ་དུ་ལོག་སྟེ་གཞུང་གཉེར་གྱི་ལས་ཀ་རིགས་མ་བྱས་པར།

གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་བ་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། ཡུ་རོབ་སྤྱི་མཐུན་གྱི་གྲོས་ཚོགས་སྐུ་ཚབ་འཐུས་མི་རྣམ་པས་བོད་མིའི་སྒྲིག་འཛུགས་ཀྱི་བོད་མི་མང་སྤྱི་འཐུས་ལྷན་ཚོགས་སུ་འཚམས་གཟིགས་གནང་སྐབས་ཚོགས་གཙོ་མཁན་པོ་བསོད་ནམས་བསྟན་འཕེལ་མཆོག་དང། ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་རྣམ་གཉིས་དང་གྲོས་མོལ་ལྷུག་པོ་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག།

བོད་མི་མང་སྤྱི་འཐུས་ལྷན་ཚོགས་ཐོག་མར་བྱུང་རབས་ཀྱི་ལོ་རྒྱུས་དང། སྤྱི་འཐུས་རྣམ་པའི་ཡོང་ཁུངས་དང། ལས་དོན་སྤེལ་ཕྱོགས། སྤྱི་འཐུས་རྒྱུན་ལས་རྣམ་པའི་ལས་དོན་སྤེལ་ཕྱོགས་སོགས་ངོ་སྤྲོད་གནང་ཡོད་པ་རེད་འདུག་ཡུ་རོབ་གྲོས་ཚོགས་ཀྱི་སྐུ་ཚབ་འཐུས་མི་ལྕམ Dolores Bakos ཡིས། ད་ཐེངས་ཀྱི་ཁོང་རྣམ་པའི་བོད་མིའི་སྒྲིག་འཛུགས་ཀྱི་བསྟི་གནས་ལ་འཚམས་གཟིགས་གནང་བའི་དམིགས་ཡུལ་དེ། བོད་མིའི་དམངས་གཙོའི་ལམ་ལུགས་ཚགས་ཚུད་ངང་ལས་དོན་སྤེལ་བཞིན་པ་དེ་ཤེས་རྟོགས་ཡོང་ཆེད་ཕེབས་གནང་བའི་སྐོར་དང། ད་ཐེངས་ཀྱི་ཁོང་རྣམ་པའི་བཞུགས་སྒར་གྱི་འཚམས་གཟིགས་དེ་གོ་སྒྲིག་གནང་མཁན། Friedrich Naumann Foundation ཐེབས་རྩ་རུ་བཀའ་དྲིན་ཆེ་ཞུ་གནང་ཡོད་པ་རེད་འདུག་ཡང་བོད་མི་མང་སྤྱི་འཐུས་ཚོགས་གཞོན་བཀྲས་ཁང་སྒྲོལ་མ་ཚེ་རིང་མཆོག་གིས། བོད་འདི་ལོ་རྒྱུས་ཐོག་རང་དབང་གཙང་མའི་རྒྱལ་ཁབ་ཞིག་ཡིན་པའི་སྐོར་དང། རྒྱ་བོད་དཀའ་རྙོག་སེལ་རྒྱུར་གྲོས་མོལ་རིམ་པ་དགུ་བྱུང་བའི་སྐོར་དང། ད་ལྟའི་ཆར་བོད་ནང་རྒྱ་ནག་གཞུང་གིས་བོད་འདི་རྒྱ་ཡུལ་ཞིག་ཏུ་བསྒྱུར་རྒྱུའི་སྲིད་བྱུས་ལག་བསྟར་བྱས་པའི་ཁོངས། བོད་ཕྲུག་ས་ཡ་གཅིག་ལྷག་བཙན་དབང་ཐོག་གཏན་འཇགས་སློབ་གྲྭ་ཁག་ནང་བཅུག་པ་དང། ྋགོང་ས་ཏཱ་ལའི་བླ་མ་སྐུ་ཕྲེང་ན་རིམ་གྱི་ལམ་སྲོལ་དེ་བཙན་འཕྲོག་བྱེད་རྒྱུའི་ཐབས་ཤེས་བྱེད་ཀྱི་ཡོད་པ་སོགས་ཀྱི་སྐོར་བརྗོད་ཡོད་པ་རེད་འདུག་ཡང་ཉེ་ཆར་རྒྱ་ནག་གིས་དབང་སྒྱུར་བྱས་པའི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེ་གྱི་ལམ་བར་ཕུག་ལམ་ཞིག་གསར་རྒྱག་བྱས་པ་དེས་རྒྱལ་སྤྱིའི་དྲག་པོའི་འཐབ་ལམ་གྱི་སྲིད་བྱུས་སོགས་པའི་གནད་དོན་ཐོག་བློ་འཚབ་སྐྱེ་གཞིའི་གནས་ཚུལ་ཡིན་པའི་སྐོར་རྒྱ་གར་གྱི་རྒྱལ་ས་ལྡི་ལི་ནང་རྟེན་གཞི་བྱས་པའི Tibet Rights Collective། ཞེས་པའི་ཉམས་ཞིབ་ཚན་པ་དེས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག་དེ་ཡང་གོང་ཞུས་ཀྱི་ཉམས་ཞིབ་ཚན་པ་དེས་དང་ཐོག་བོད་ནང་གི་འཛུགས་སྐྲུན་གྱི་ལས་གཞི་དེ་རྒྱ་ནག་གཞུང་གིས་དབང་སྒྱུར་དང་དྲག་གནོན་གྱི་སྲིད་བྱུས་ལག་བསྟར་བྱེད་པའི་སྔ་རྒོལ་ཞིག་ཏུ་བྱས་པར་བརྟེན་རྒྱལ་སྤྱིའི་སྤྱི་ཚོགས་ནས་ཡུན་རིང་པོར་བོད་ནང་གི་འབྲོག་པ་རྣམས་བཙན་དབང་ཐོག་རང་གི་ཕ་མེས་ཀྱི་སྡོད་ཡུལ་ནས་སྤོ་བཤུད་བྱས་པ་དང། བོད་ཀྱི་རིག་གཞུང་ལ་ཉམས་ཉེས་སུ་བཏང་བ་དང། འགྲོ་བ་མིའི་ཐོབ་ཐང་རྡོག་རོལ་བཏང་བར་བློ་འཚབ་བཏོན་གནང་ཡོད་པའི་སྐོར་བཀོད་འདུག་དེ་མ་ཟད་ད་ཐེངས་ཀྱི་བོད་ཀྱི་རྒྱལ་ས་ལྷ་ས་དང་གཞིས་ཀ་རྩེའི་བར་གྱི་རྒྱ་ལམ་རྒྱག་ཡུལ་དེ་ཁྱིམ་མཚེས་རྒྱལ་ཁབ་བལ་ཡུལ་དང་འབྲུག་ཡུལ་དང་རྒྱ་གར་གྱི་ས་མཚམས་ཀྱི་ཉེ་འཁྲིས་ས་ཁུལ་ཞིག་ལ་རྒྱག་པ་དེས་རྒྱལ་སྤྱིའི་དྲག་པོའི་འཐབ་ལམ་ཐོག་ནས་ཉེན་ཚབས་ཤིག་དང་ལྷག་པར་དུ་རྒྱ་ནག་དང་ཁྱིམ་མཚེས་རྒྱལ་ཁབ་ཁག་གི་དབར་ཡུན་རིང་པོར་ས་མཚམས་ཐོག་རྩོད་རྙོག་ཡོད་པའི་སྐོར་བཀོད་ཡོད་པ་རེད་འདུག་ཡང་གནས་ཚུལ་ནང་གོང་ཞུས་ཀྱི་རྒྱ་ལམ་གསར་རྒྱག་དེར་དྲག་པོའི་ཐོག་ནས་གནད་འགག་ཆགས་ཡོད་པ་དང་རྒྱ་ནག་གིས་གོང་ཞུས་ཁྱིམ་མཚེས་རྒྱལ་ཁབ་ཁག་ནང་དྲག་པོའི་དཔུང་དམག་མྱུར་པོར་བཀྲམ་འཇོག་བྱེད་རྒྱུར་བེད་སྤྱོད་གཏོང་རྒྱུ་ཡིན་པའི་སྐོར་བཀོད་ཡོད་པ་རེད་འདུག། གོང་ཞུས་ཀྱི་རྒྱལ་ས་ལྷ་ས་ནས་གྲོང་ཁྱེར་གཞིས་ཀ་རྩེ་བར་གསར་རྒྱག་བྱས་པའི་རི་ལིའི་ཕུག་ལམ་དེར་དཔའ་ཐང་ཤང་ཟེར་བ་དང། དེའི་རིང་ཚད་དེ་ཀི་ལོ་མི་ཏར་བཞི་དང་ཕྱེད་ཀ་ལྷག་ཙམ་ཡོད་པ་དང། དེ་རྒྱ་མཚོ་ནས་མི་ཏར་སུམ་སྟོང་བདུན་བརྒྱ་དྲུག་ཅུའི་སྟེང་ཡོད་པ་དང། དེ་ཁ་ཉིན་ཕྱི་ཚེས་གསུམ་ཉིན་སྒོ་འབྱེད་བྱས་ཡོད་པའི་སྐོར་རྒྱ་ནག་གི་གཞུང་འབྲེལ། CGTN། ཞེས་པའི་བརྙན་འཕྲིན་ནང་བཏོན་ཡོད་པ་རེད་འདུག། ཡང་རྒྱ་ནག་གིས་བོད་དང་བལ་ཡུལ་གྱི་ས་མཚམས་སུ་ཆགས་པའི་ཇོ་ཨོ་ཡུག་རི་རྩེར་གནམ་གཤིས་རྟོག་ཞིབ་ཀྱི་ལྟེ་གནས་ཁག་ཅིག་འཛུགས་པ་དེ་ནི་གོ་ལའི་གནམ་གཤིས་འགྱུར་ལྡོག་རྟོག་ཞིབ་ཆེད་འཛུགས་པ་ཞིག་ཡིན་པའི་སྐོར་བརྗོད་ཡོད་པ་རེད་འདུག་དེ་ཡང་རེས་གཟའ་པ་སངས་ཉིན་རྒྱ་ནག་གི་གཞུང་འབྲེལ་ཤིན་ཧྭ་གསར་འགྱུར་ལས་ཁང་གིས་གནས་ཚུལ་བཏོན་པའི་ནང། འདི་ལོའི་ཕྱི་ཟླ་དགུ་པའི་ཟླ་མཇུག་ནང་རྒྱ་ནག་གི་ཚན་རིག་པའི་རུ་ཁག་ཅིག་གིས་ཇོ་ཨོ་ཡུག་རི་དེའི་རྒྱ་མཚོ་ནས་མི་ཏར་བཞི་སྟོང་དགུ་བརྒྱ་ལྔ་བཅུ་ནས། མི་ཏར་བརྒྱད་སྟོང་ཉིས་བརྒྱ་གཅིག་བར་གནམ་གཤིས་བརྟག་དཔྱད་ཀྱི་ལྟེ་གནས་ཁག་ལྔ་གསར་འཛུགས་བྱས་ཡོད་པའི་སྐོར་གནས་ཚུལ་བཏོན་ཡོད་པ་རེད་འདུག། རྒྱལ་སྤྱིའི་ཚན་རིག་པ་ཚོས་འཛམ་གླིང་ནང་གི་རི་བོ་མཐོ་ཤོས་ཁག་ཡོད་ས་དང་འཛམ་གླིང་གི་མི་འབོར་ས་ཡ་བརྒྱ་ཕྲག་མང་པོའི་འཐུང་ཆུའི་འབྱུང་ཁུངས་ཧི་མ་ལ་ཡའི་རི་རྒྱུད་ཀྱི་མངའ་ཁུལ་དེར་གོ་ལའི་ཚ་དྲོད་ཀྱི་ཤུགས་རྐྱེན་ཇི་ལྟར་ཕོག་པར་རྟོག་ཞིབ་ཤུགས་ཆེ་གནང་དགོས་ཆགས་ཡོད་པ་རེད་འདུག། ཁ་ཉིན་རེས་གཟའ་ཕུར་བུ་ཉིན་འཛམ་གླིང་གི་གནམ་གཤིས་འགྱུར་ལྡོག་ཐོག་ཞིབ་འཇུག་གནང་མཁན་གྱི་ཚན་རིག་པ་ཚོས་ནུབ་ཡུ་རོབ་ཕྱོགས་ཀྱི་རི་བོ་མཐོ་ཤོས Mont Blanc ཞེས་པའི་རི་བོའི་རྩེ་ཐོག་དེ་ལོ་ངོ་གཉིས་ནང་མི་ཏར་གཉིས་ཀྱིས་མཐོ་ཚད་དམའ་རུ་ཕྱིན་ཡོད་པའི་སྐོར་བརྗོད་ཡོད་པ་རེད་འདུག་ཡང་བདུན་དེའི་ནང་རྒྱ་གར་གྱི་འབྲས་ལྗོངས་མངའ་སྡེའི་ནང་སྤྲིན་པ་གས་གཏོར་བྱུང་བའི་རྐྱེན་གྱིས་ས་ཁུལ་གྱི་མཚོ་ཞིག་ལུད་ནས་ཆུ་ལོག་གི་གོད་ཆག་ནང་ཉུང་མཐར་མི་གྲངས་བཞི་བཅུ་ཐམ་པའི་ཚེ་སྲོག་ཤོར་བའི་གནས་ཚུལ་དེ་ཚན་རིག་པ་ཚོས་གོ་ལའི་གནམ་གཤིས་འགྱུར་ལྡོག་གིས་བྱུང་བ་ཞིག་ཡིན་པའི་སྐོར་བརྗོད་ཀྱི་ཡོད་པ་རེད་འདུག་གོང་ཞུས་ཀྱི་གོད་ཆག་དེ་ལྟར་མི་འབྱུང་བའི་ཆེད། ཧི་མ་ལ་ཡའི་མངའ་ཁུལ་དུ་གོང་ཞུས་ཀྱི་གནམ་གཤིས་རྟོག་ཞིབ་ཀྱི་ལྟེ་གནས་ཁག་འཛུགས་པའི་རྒྱུ་མཚན་ཡིན་པའི་སྐོར་ཤིན་ཧྭ་གསར་འགྱུར་ལས་ཁང་གིས་བཏོན་པའི་གནས་ཚུལ་ནང་བཀོད་ཡོད་པ་རེད་འདུག། འདི་ཚེས་དྲུག་ཉིན་འབྲས་ལྗོངས་ཤིང་ཏམ་ཁུལ་དུ། ཆུ་ལོག་གི་གོད་ཆག་བྱུང་སའི་ས་གནས་སུ། ཨེ་ཤེ་ཡ་རང་དབང་རླུང་འཕྲིན་ལས་ཁང་གི་ས་གནས་གསར་འགོད་པ་པ་སངས་ཚེ་རིང་ལགས་ཆེད་བཅར་གྱིས་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱིས་ཡུལ་མི་རྣམས་ལ་རོགས་རམ་བྱེད་བཞིན་ཡོད་པའི་སྐོར་དང། ད་ལྟའི་ཆར་ས་གནས་ཀྱི་གནས་སྟངས་སོགས་ཀྱི་སྐོར། གསར་འགོད་པ་པ་སངས་ཚེ་རིང་ལགས་སུ་ཡེ་ཤེས་ཟླ་བ་ལགས་ཀྱིས་བཀའ་འདྲི་ཞུས་པ་ཞིག་གཤམ་ལ་གསན་རོགས་གནང།

ཟླ་ཚེས་དྲུག་གི་ཉིན་མོ་དེ་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་འབྲས་ལྗོངས་ཀྱི་ས་གནས་གསར་འགོད་པ་པ་སངས་ཚེ་རིང་ལགས་དངོས་སུ་ཨ་ནེ་ཡི་ད་ལྟ་ལྟ་ཅི་གོད་ཆག་ཕོག་སའི་གི་ས་གནས་ལ་ཕེབས་ཡོད་དུས་ཨ་ནེ་ཡི་ད་ལྟའི་ཆ་ལ་གནས་སྟངས་རེ་དང་དེ་བཞིན་གི་བོད་ཀྱི་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ངོས་ནས་ཨ་ནེ་ཡི་ད་ལྟ་གནོད་འཚེ་ཕོག་སའི་གི་ཡུལ་མི་ཚོ་ལ་ཐུགས་རོགས་རམ་གནང་མུས་ཆགས་བསྡད་ཀྱི་ཡོད་རེད་དེ་དང་འབྲེལ་བའི་ཐོག་ང་ཚོ་བཀའ་འདྲི་ཞུ་རྒྱུ་ཡིན། པ་སངས་ཚེ་རིང་ལགས།

ད་ལྟ་གནོད་འཚེ་ཆུ་ལོག་དེ་རྒྱུག་ཡས་ཀྱི་དུས་ཚོད་དེ་ད་ལྟ་ཏ་རིག་གསུམ་གྱི་ཟླ་བ་འདིའི་ཏ་རིག་གསུམ་གྱི་མཚན་མོ་ཨ་ནི་གློ་བུར་དུ་ད་ལྟ་ལྷོ་ནག་ལས་ད་ལྟ་འབྲས་ལྗོངས་ཀྱི་བྱང་ཕྱོགས་སུ་ཆགས་པའི་ད་ལྟ་འབྲོག་པའི་ས་ཁུལ་ཅིག་རེད་ཤག་ལྷོ་ནག་འོ་དེའི་ཁུལ་དེ་ལ། ཁྱོད་ཀྱིས་མཚོ་ཆེན་པོ་ཅིག་ཡོད་ས་རེད་འདི་ལ། འདི་གཡས་གཡོན་འདི་བར་ལ་ད་གངས་རི་མང་པོ་ཅིག་ཡོད་དུས་ད་ད་ལྟ Glacier ལབ་ཡོད་པ་འཁྱགས་རོམ་འདི་མར་བཞུར་ནས། ཨ་ནི་དང་པོ་འདི་མཚོ་འདི་ཡར་རྦད་གང་ནས་ཨ་ནི་མཚོ་ལུད་ནས་ད་འདི་གནས་སྟངས་འདི་དེ་འདྲའི་འདྲ་བོ་ཅིག་ཆགས་ཡོད་ས་རེད། ཨ་ནི་མཚོ་ལུད་ནས་མཚོ་ལུད་ནས་ད་འདི་གི་གཤམ་འོག་ལ་ད་ད་ཆུ་མཛོད་ཅུང་ཐང་ལ་ཡོད་ས་རེད་འདི་ལ་ཆུ་མཛོད་ཆེན་པོ་ཞིག་འདུག་ད་དེ་ལ་ད་ད་ཆུ་མཛོད་འདི། རྦད་དེ་ཆུ་གང་ནས་ད་ཡའི་ཆུ་རྦད་དེ་ལུད་དེ་མ་ཟད་ད་ལྟ་ཆུ་མཛོད་འདི་གི་སྒང་གི་ཅིག་གི་རྩིག་པ་དེ་ཚོ་ཡང་གས་བྱེད་ཨ་ནི་གློ་བུར་དུ་ད་ཆུ་ཆུ་ལོག་ཤུགས་ཆེན་པོ་དེ་འདྲའི་བྱེད་ད་རིང་ད་ལོ་མང་པོའི་རྗེས་ལ་འབྲས་ལྗོངས་མངའ་སྡེ་ནང་ལ་བྱུང་ནས་ཨ་ནི་མི་རྒྱུ་གཉིས་ལ་གོད་ཆག་ཤུགས་ཆེན་པོ་ཞེ་པོ་ཅིག་ཐེབས་ཡོད་རེད། ཨཱ་ནི་ད་ལྟའི་ཆ་ལ་ཐ་ན་ད་ལྟ་གཙང་པོ་འདི་ད་ད་ལྟ་ཏི་སྟ་གཙང་པོ་ལས་སུ་ད་འདི་གཙང་པོ་འདི་རྒྱུགས་སའི་གི་གཡས་གཡོན་འདི་བར་ལ་ད་གྲོང་གསེབ་ཆེ་ཆུང་ག་འདྲའི་ཅིག་ཡོད་ནའི་ད་དེ་ལ་གནོད་འཚེ་མ་ཕོག་མཁན་གྱི་ས་ཆ་ལབ་དགོས་པའི་གནས་སྟངས་ཅིག་མི་འདུག་ད་ལྟ་ང་ཡོད་ས་འདི་ད་ལ་ཤིང་ཏམ་ལབ་ཡས་དེ་རེད། ད་ཁེ་ས་ནས་བྱས་ང་རང་ཚོའི་ཁུལ་གྱི་ས་གནས་གཞོན་ནུ་ལྷན་ཚོགས་ཀྱིས་སྣེ་ཁྲིད་པའི་ཐོག་ནས་ད་ལྟ་ཁོང་རྣམ་ཚོའི་དེ་དག་མངའ་སྡེ་གཞུང་མང་གཉིས་ལ་ད་གདུང་སེམས་མཉམ་བསྐྱེད་མཚོན་ཆེད་དུ་ཨ་ནི་བོད་མི་ཡོངས་ཀྱི་ཚབ་ཞུས་ནས་ད་ཁོང་རྣམ་ཚོ་ལ་ཨ་ནི་ཛ་དྲག་མྱུར་སྐྱོབ་ཀྱི་ཞབས་ཞུ་གི་ལས་འགུལ་དེ་ད་ལྟ་སྒྲུབ་དང་སྒྲུབ་བཞིན་པ་རེད་ཤག་ད་ངས་ང་ཕེབས་ད་ལྟའི་ས་གནས་ལ་མར་དངོས་སུ་ཡོད་དུས་ད་ལྟའི་བར་ལ་རྦད་དེ་ཁང་པ་ཐོག་ས་གསུམ་བཞི་དེ་འདྲ་རེད་ཤག་དེའི་ནང་ལོགས་ནས་ད་ཐོག་ས་གཉིས་དེ་ཆ་ཚང་འདྲ་པོ་ཅིག་གི་ས་དང་བྱེ་མ་དང་འདམ་གྱིས་གང་ཅོག་དེ་འདྲ་རྐྱང་རྐྱང་རེད་ཤག། གནས་འདིའི་ནང་ལོགས་ལ་ད་ཁོ་ན་ཚོས་དགེ་སྡེ་ཚན་ནག་གོང་ལ་དོན་རྐྱེན་འདི་བྱུང་ཡོད་དུས་ད་ཁོ་ཚོས་ཅ་ལག་བཏོན་ད་ཅིག་སོ་སོའི་གི་ཅིག་གི་ཅ་ལག་ག་རེ་ནས་རེད་ད་དངུལ་ད་དེ་དེ་མིག་འབྲས་ལ་སོགས་པ་ད་དེ་ཚོ་བཏོན་ཡས་རྒྱུ་ནས་དེ་རག་མི་འདུག་དུས་ཚོད་ད་གལ་ཆེ་ཤོས་ཁོ་ན་ཚོས་གི་ད་སྲོག་བསྐྱབས་པ་དེ་གལ་ཆེན་པོ་ཅིག་མཐོང་ནས་ད་ཁོ་ཚོས་སྲོག་བསྐྱབས་ནས་མང་ཆེ་ཁོ་ན་ཚོས་ཆུ་ལོག་ལ་ད་རིགས།

འདི་ལས། ད་ལྟ་ཆ་ཤ་བས་ན་ང་ཚོས་ད་ལྟ། མོ་རོ་ཆུང་ཆུང་ཞིག་མེད་མ་ཞིག་ཡོད་མ་རེད། ཨེ་ནི་མ་འོངས་པ་ལ་ཡང་ན་མོ་རོ་དེ་བས་ཆེ་ཞིག་ཨེ་ནི། ང་ཚོས་ད་ད་ལྟ་ང་ཚོ་ས་ཆ། ཨག་གླིང། བརྒྱ་ཤོག། དྲུག་པ་བདུན་པ་བརྒྱད་པ། ལ་མ་ཞིག་ང་ཚོ་བསྙབ་ཐུབ་ཡོད་མ་རེད། ཨེ་ནི་གལ་སྲིད་ང་ཚོས་ད། འགྲུལ་སྐྱོད་དཔེ་མཛོད་འདི་ནི་བྱང་ཐང་ས་ཁུལ་ལ་ང་ཚོ་གིས་ཨེ་ནི། ད་ལྟའི་ཆ་ལ་ང་ཚོ་ལོ་གཅིག་ལ་ཐེངས་མ་གཅིག་ཙམ་ཞིག་བྱང་ཐང་ཁག་ལ་བསྙབ་ཐུབ་ཡོད་མ་རེད།

ཕ་མ་ཚོས་ཀྱི་ངོས་ནས་ནི་ཕྲུ་གུ་གཏང་ཡ་དང་ནི་ང་ཚོ་ལས་པེ་ཤ་ཤ་ནི་ནི་ང་ཚོའི་ནང་ལོགས་ལ་ད་ལྟ་ད་ལྟའི་ཆ་ལ་ང་ཚོ་ལས་ལས་ཀ་བྱེད་མཁན་གྱི་གི་འགན་འཁུར་བྱེད་མཁན་གཉིས་ཡོད་སོང་ཙང་ང་དང་པད་མ་ལགས་རེད་ནི་འོ་དེ་འདྲ་ཡོད་འདུག་ཟེར་ནི་མཚམས་མཚམས་ང་ཚོ་ནང་ལ་ད་ད་ནི་དཔེ་མཛོད་ནང་ལ་ལས་ལས་གཞི་ཁག་དེ་འདྲ་འགྲོ་བསྡད་ཡོད་ན་ནི་ཕ་མ་གཙང་མ་བཟོས་ཡིན་གྱི་ཡིན་པ་ཡིན་ནས་ནི་ཕ་མ་ཚོས་ཨོ་ང་ཚོ་ཡོང་གི་ཡིན་ང་ཚོའི་རོགས་པ་བྱེད་ཡིན་ལ་འགྲོ་ཐང་ས་ཨེ་ནི་དེ་ནང་བཞིན་གྱི་ཡང། སྐབས་རེ་ང་ཚོ་ད་དབྱར་ཁ་དུས་ཆ་བཞག་པ་ཡིན་ན་ནི་ང་ཚོ་གནམ་གཤིས་ཚ་བོ་དང་དེ་འདྲས་ཡོད་དུས་སུ་ལ་ནི་ཕ་མ་ང་ཚོ་འགྲམ་ལ་ཉེ་འཁོར་ཡོང་གིན་འདུག་ཚེ་ང་ཚོ་ཡི་ནི་ཆུ་མངར་མོ་རིགས་དང་དེ་འདྲས་བསྐྱལ་ཡོང་ཡས་ད་དེ་འདྲས་ཀྱིས་ད་ཕ་མ་ཚོའི་མཉམ་ཞུགས་ཡག་པོ་བྱས་ཕ་མ་ཚོའི་རྒྱབ་སྐྱོར་རེ་ཧ་ལས་པ་གནང་གི་འདུག་ད་ལྟའི་ཆ་ལ་ཨ་ཕུ་ད།

ལགས་སོ། དེ་ནང་བཞིན་བསྟན་འཛིན་ཕན་བདེ་ལགས་ཁྱེད་རང་ད་ལྟ་དཔེ་མཛོད་ཀྱི་ཕྱག་ལས་གནང་གི་ཡོད་རེད་གསུང་གི་རེད་དེ་ནང་བཞིན་ད་ཤ་ཚ་ཚོགས་པའི་ནང་ལ་ད་ལས་བྱེད་གཞན་པ་ཡང་འདུག་དེ་འདྲ་སོང་ཙང་ཁྱེད་རང་ཚོའི་ངོས་ནས་ད་ལས་རིགས་དེ་ཚོ་བོད་པའི་སྤྱི་ཚོགས་ནང་ལ་ཡང་ཏོག་ཙ་མི་འདྲ་རེད་འདུག་ལ། རྒྱུན་གཏན་གྱི། སྨན་ཞབས་པ་ཟེར nurse དང་དགེ་རྒན་དང་ཨ་ནི་ཡང་ལས་ཁུངས་ནང་གི་དྲུང་ཡིག་དང་དེ་འདྲས་མ་ཡིན་པའི་གི

ཤ་ཚ་ཚོགས་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་འདི་ནང་ལ་སོ་སོའི་སྤྱི་ཚོགས་ནང་ལ་ཞབས་ཕྱི་ཞུས་པའི་སྐབས་ཉམས་མྱོང་རེ་ཆ་ག་འདྲས་བསགས་ན་བཟང་ད་བར་དུ།
ང་རང་ད་སྒེར་ལ་ཆ་བཞག་པའི་འགྲེལ་བཤད་ན་ད་ང་རང་ད་དངོས་གནས་ད་ང་ཚོ་ནང་དེ་དཔེ་མཛོད་ཡོད་ཀྱི་དེ་ཡོད་མ་རེད་སློབ་སྦྱོང་བྱས་ཡོད་མ་རེད་ཡིན་ནའི་ལས་ད LEC Library Educators Course དེ་ཚོ་བྱས་ཨེ་ནི་དེ་འདྲ་བྱེད་དུས་སུ་ག་ལེ་ག་ལེ་ད་ཕྲུ་གུ་མཉམ་དུ་ལས་ཀ་མང་མང་བྱེད་ར་ནི་ཕྲུ་གུའི་རྩ་ནས་སྦྱང་ཡ་དཔེ་མང་པོ་ཡོད་ང་རང་ཚོར་སི་ར་ཡ

ཁོང་ཁྲོ་ཟེར་བ་ཡིན་ནི་རེད། མི་ལ་གནག་པོ་ལ་ཡིན་ནི་རེད་ག་དེ་ཡིན་དེ་ལ Reaction བྱས། Response ལ་དེ་ག་འདྲ་འདུག་ཟེར་ལ་ཡིན་དུས་ན་རྣམ་དཔྱོད་བོད་གཞིས་བྱེས་སོ་སོའི་གིས་ཨ་ལས་ཕྲུ་གུས་དེ་འདྲས་ག་ཅིག་ནི་ལས་ཡིན་ན་ལས་དེ་འདྲས་གིས་ར་ཕྲུ་གུ་ཅིག་གིས་ནི་ཕྲུ་གུ་དེ་གིས་ད་སྤྱོད་པ་འདུག་ལུགས་ཡོད་ན་ནི་ཕྲུ་གུ་ག་ཅིག་ནི་གྲུབ་འབྲས་ག་རེ་ལ་ལྟ་ནི་སྤྱོད་པ་ལུགས་ཡོད་ན་ལས་ཅིག་གིས་ར་དེ་འདྲས་གིས་བསམ་བློ་བཏང་བཏང་གིས་ཐོག་ལ་དཔེ་འགྱུར་བ་འགྲོ་སོང་ར་ང་ར་ཆ་ཤས་ཨེ་ནི་མཉམ་དུ་ལས་ང་ར་ད། སྤྱི་ཚོགས་ཞབས་ཞུ་ཞུ་ཡི་ཞུ་ཡི་ལ་ག་རེ་ཚོར་བ་མང་ཤོས་དེ་ག་རེ་རེད་ལབ་ན་ཨིནི། ད་ང་ཚོས་གལ་སྲིད་ཨིནི་གཞན་དོན་བྱེད་བ་ཡིན་ན་རང་དོན་མཉམ་དུ་ལ་ཞོར་ལ་འགྲུབ་གི་རེད་ལ་དེ་ལ་ང་རང་དཔེ་ད་ཤ་ཚ་ལས་ཀ་བྱེད་ཀྱི་བྱེད་ཡི་ལ་ང་འདི་ཚིག་དེ་ལ་དཔེ་ང་རང་ང་རང་ལ་དེ་ག་ལོག་ད་ཡིད་ཆེས་བྱས་ཨིནི་མཉམ་དུ་ལ་ད་དངོས་གནས་རེད་ཤག་ལབ་གི་བསམ་བློ་བྱེད་གི་ར་འོང་དེ་དཔེ་ཡག་པོ་ལུས་ད་ར་འོང་དེ་ནས་འགྲོ་བྱུང་སོ་ད་ང་རང་ལ་ཤ་ཤ་ན། ཨེ་ནི་མཉམ་དུ་ལ། ཤེས་ཡོན་འདི་འདྲའི་མང་པོ་བྱུང་སོང་བ། དཔེ་མཛོད་ཀྱི་ལས་ཀ་ཡིན་ནའི་རེད་ཨེ་ནི། དེ་ནང་བཞིན་སྤུ་གུ་ལ་ཨེ་ནི་གསོ་སྐྱོང་ག་འདྲས་བྱུག་རེད་ལ་ག་ཅིག་མེད་ན་ང་ཚོ་ད། མན་ཇུ་ཤི་རི་ཤིང་འཇམ་དབྱངས་ཤེས་ཡོན་ཞབས་ཞུ་ཁང་དང་མཉམ་དུ་རང་ཚོའི parenting ཕ་མ་གིས་གསོ་སྐྱོང་ག་འདྲས་བྱེད་དགོས་འདུག་ལབ་འདི་གི་སྐོར་ལ་ང་ཚོ་ལ་ད། རྒྱལ་ལ་ཁོང་ཚོས་དེབ་ཅིག་ག་འདི་ཐོག་ལ།

དཔེར་བྱས་དགོན་སྡེ་ཁག་གི་དཔེ་མཛོད་ཡོད་པའི་འདི་འདྲའི་མི་ཤོད་ཤིང་གཞིས་ཆགས་ཆེ་ཁག་དོ་བ་ཡིན་ནའི་ད་ཡང་གཞིས་ཆགས་དེ་མ་ཆུང་བ་དང་འདི་འདྲའི་ཡིན་པ་ཡིན་ནའི་དཔེ་མཛོད་ཡོད་པ་ཅིག་ད་ང་རང་དཔེ་དངོས་སུ་མཐོང་པ་འདི་འདྲའི་གང་ཡང་བྱུང་མ་སོང་རོ་བ་ལས་ཆུང་ཆུང་ཆུང་ཆུང་ཡོད་པ་ཡིན་ནའི་བོད་པའི་སྤྱི་ཚོགས་ནང་ད་ལྷག་པར་དུ་སླབ་གྲྭ་ཁག་གི་གཡས་གཡོན་དོ་བ་ལ་ཅིག་སླབ་གྲྭ་ཁག་ནང་ལོག་ལ་ད་དཔེ་མཛོད་མང་ཆེ་ལ་ཡོད་ཀྱི་རེད་དེ་ཡིན་ནའི་འདིའི་གལ་ཆེ་ཆུང་ག་འདྲ་རེད་ཅིག་གཟིགས་ཀྱི་འདུག་དཔེ་མཛོད་ཡོད་དགོས་ཡས་འདི། ཡང། དེ་ཡི་གོམས་གཤིས་སྦྱོར་བར་དཔེ་མཛོད་ཁང་ལ་དེབ་དཔེ་ཀློག་བྱེད་ཡས་དང་དེ་བོད་པའི་གི་ད། སྤུ་གུ་གཅིག་པོ་མིན་པར་རྒན་པ་དང་ཚང་མའི་ཐོག་ལ་གོམས་གཤིས་དེ་ཡི་གལ་ཆེ་ཆུང་ག་འདྲ་རེད་ཅེས་གཟིགས་ཀྱི་འདུག།
ཡང་ད་དེ་དཔེ་མི་སྲིད་ཀྱི་གལ་ཆེན་པོ་མཐོང་གི་འདུག་གང་ཡིན་ལབ་ན། ང་རང་ཚོའི་ད་སྔོན་མ་ང་ཚོའི་ཤ་ཚ་འགོ་ཚུགས་དུས་ཤིག་ད་ག་རང། རྒྱུ་མཚན་ལ་བརྟེན་ནས་ང་ཚོའི་གི་ཤ་ཚ་ལབ་ཡས་དེ་འགོ་ཚུགས་རེད་གང་ཡིན་ལབ་ང་རང་ཚོ་གལ་སྲིད་དཔེ་མཛོད་ཡོད་བ་ཡིན་ན།

ཨོ་འདི་འདི་གི་ཕན་ཡོན་མང་པོ་ཞིག་མཐོང་གི་འདུག་ར་ཨ་ནི། གལ་སྲིད་དཔེ་མཛོད་མེད་བ་ཡིན་ན་འདི་དེབ་ཁག་འདི་ཚོ་སྤུ་གུ་ལ་སླེབས་ཐུབ་མི་འདུག་བས་སོ། ཨ་ནི། འདི་ཁ་ལ་སྤུ་གུ་དེ་རྗེས་མ་མ་འོངས་པ་ཆེན་པོ་ཆགས་ནས་ཡང་ཁ་ཤས་འདི་ལ་ད་ང་ཚོ་མཐོ་སློབ་ཁག་ལ་ཕྱིན་པ་ཡིན་ན། མཐོ་སློབ་ལ་ནི་སོ་སོས་ཀྱི་སེམས་པ་ནང་ལ་སྐད་ཆ་ཅིག་ཡོད་བ་ཡིན་ནའི་ཨ་ནི། ཚིག་རྐྱེན་མ་འདང་བ་དང་གདེང་ཚོད་མ་འདང་ཡས་དང་འདི་འདྲས་ཀྱི་དཀའ་གནད་མང་པོ་ཞིག་ཡོང་དུས་ད་ལྟ་གལ་སྲིད་ང་རང་ཚོས་ད་ཆུང་ཆུང་ནས་ཀློག་རྩལ་གྱི་གོམས་གཤིས་བྱས་ཆུང་ཆུང་ཆུང་ཆུང་ནས་ང་ཚོ་ར་ང་ཚོ་ད་འཆམ་འཆམ་ཁ་ཁ་ས་འགྲོ་ཁོག་དེ་ཆུང་ཆུང་ནས་འཆམ་འཆམ་འགྲོ་ས་དེ་དཔེ་མཛོད་ཡིན་པ་ཡིན་ན་སྤུ་གུ་དེ་ལ་རང་བཞིན་གྱིས་དེབ་ལ་དགའ་བོ་ཆགས་ཡོང་ར་དེབ་ལ་དགའ་བོ་ཆགས་དུས་ཆགས་ན་དེབ་ནང་ལོག་ན་ང་ཚོ་འཛམ་གླིང་གསར་པ་དཔེ་མང་པོ་ཤེས་ཡོང་དུས་སུ་ཁོ་ལ་ཚིག་ཡག། ཚིག་ཕྱུག་པོ་བཤད་ན་ཚིག་ཕྱུག་པོ་བཤད་དུས་ཁོ་སྐད་ཆ་བཤད་སྟངས་ཁྱད་པར་བཤད་ཆོག་ཨང་སྐད་ཆ་བཤད་སྟངས་རང་བཞིན་གྱི་ཁྱད་པར་ཡོད་ན་ཁོ་དེ་ཚོའི་རང་བཞིན་གྱི་ལས་རིགས་དང་དེ་འདྲས་ཀྱི་ཐོག་ལ་ནི་དཔེ་མི་སྲིད་ཀྱི་དཔེ་མཛོད་ལབ་དེ་གལ་ཆེན་པོ་རེད་འདུག་བསམ་གྱི་འདུག་ར། ལགས་ལགས་སོ། ཤ་ཚ་ཚོགས་པའི་གི་དཔེ་མཛོད་འདྲེ་ཡོད་བསྟན་འཛིན་དཔལ་ལྡན་ལགས་ང་ཚོས་དེ་བསྐྱར་དུ་བཅར་འདྲི་ཞུ་བའི་གོ་སྐབས་གནང་བར་ཐུགས་རྗེ་གནང་ཞུ་གི་ཡིན། ཟེར་ན།
བུད་མེད་དང་སྤྱི་ཚོགས་ཀྱི་ལེ་ཚན་ནང་བོད་པའི་བུད་མེད་ཚོ་བཙན་བྱོལ་ནང་འབྱོར་བའི་རྗེས་ཐོག་མར་བཙན་བྱོལ་སྤྱི་ཚོགས་ནང་ཐུགས་འགན་བཞེས་ཕྱོགས་དང་འབྲེལ་བའི་སྐོར་དབྱངས་སྒྲོན་ལགས་ཀྱིས་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཟུར་རིན་ཆེན་མཁའ་འགྲོ་མཆོག་ལ་ཞལ་པར་ཐོག་བཀའ་འདྲི་ཞུས་པ་ཞིག་གསན་རོགས་གནང།

རྩ་བའི་ད་བུད་མེད་ཚོ་བཙན་བྱོལ་དུ་འབྱོར་ནས་ཨ་ནི་གི་ལས་འགུལ་སྤེལ་ཕྱོགས་རེད་བུད་མེད་ཚོས་ད་སྤྱི་ཚོགས་ནང་ལ་འགན་འཁུར་འཁྱེར་ཕྱོགས་ལ་སོགས་པ་ཐོག་མར་བཙན་བྱོལ་དུ་འབྱོར་དུས་སྐུ་ངལ་ནས་ད་ལྟའི་བར་ལ་ད་འགྱུར་བ་ག་ག་ཚོད་བྱས་ཡོད་མེད་སོགས་ཀྱི་སྐོར་ལ་བཀའ་ཟུར་རིན་ཆེན་མཁའ་འགྲོ་ལགས་ལ་ཞལ་པར་བརྒྱུད་དེ་ག་ཐུགས་སུ་བཀའ་འདྲི་ཞུ་ཡིན་ལྕམ་སྐུ་ཞབས་རིན་ཆེན་མཁའ་འགྲོ་ལགས་བཀྲིས་བདེ་ལེགས། ཨ་ཐོག་མར་ངས་བཀའ་འདྲི་ཞུ་ཡག་དེ་སྔ་མོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་ལ་ད་བུད་མེད་ཚོ་ཐོག་མར་བོད་ནས་ཚུར་བཙན་བྱོལ་དུ་ཕེབས་པའི་སྐབས་ལ་སྤྱིར་བོད་མི་ཡོངས་ལ་ད་སྐྱབས་མགོན་རིན་པོ་ཆེའི་ཐུགས་རྗེ་བཀའ་དྲིན་གྱི་ཐོབ་ཐང་དང་ཡང་དག་པ་ཅིག་རག་ཡོད་རེད་དེ་ལས་འོ་ནས་རྗེས་འདེད་ཅིག་འཚོ་བ་བཙུགས་གནང་དུས་སྐུ་ངལ་མང་པོ་ཅིག་བྱུང་བསྡད་ཡོད་རེད་བྱས་ཙང་སྐབས་དེ་དུས་བུད་མེད་ཚོ་ཡིན་པའི་གནས་ལས་ཕྲུ་གུ་ཚོ་སྒལ་པར་འཁྱེར་བྱས་ས་རྡོ་དང་དེ་འདྲས་ཀྱི་ལས་ཀའི་ནང་ལ་མང་པོ་ཅིག་ཕྱིན་ཡོད་རེད་ཟེར་ཡ་དེའི་སྐབས་ཀྱི་གནས་ཚུལ་མདོར་བསྡུས་ཞིག་ངང་ངོ་སྤྲོད་གནང་རོགས་གནང་ཞུ་བ་ཡིན། ཐུགས་རྗེ་ཆེ་རྒྱབ་སྐྱོར་ལོག་བྱས་བལྟས་ཡོང་དུས་བསམ་པ་ལྕགས་རོ་ང་ཚོ་བོད་པའི།

ཁ་ལག་ཚོང་པ་དང་གྲྭ་བ་ནང་བཞིན་གྱིས་ད་གང་ཐུག་ཐུག་རེད་བྱས་ཙང་ག་འདྲས་ང་ག་རེ་ཧང་སང་གི་འདུག་ཟེར་ན་མང་ཆེ་ཆེ་འུ་ཐུག་ནས་རང་ཁ་འཁྱེར་བསྡད་བྱས་ནས་སློང་ཡག་དེ་ཆགས་འདུག་བ་ང་ཚོའི་བུད་མེད་ནང་ལ་དེ་འདྲས་སློང་ཡག་ཟེར་ཚིག་ཙམ་པོ་ཁྱོན་ནས་ད་འདྲ་ཡོད་ལ་གོ་བ་ཡོག་མ་རེད་དཀའ་ལས་རྒྱབ་བྱས་ག་རེ་ཡིན་ནས་བྱས་འུར་མཚམས་བྱས་ཞེ་པོ་ཡག་པོ་གནང་ཤག་བྱས་ཙང་ང་དངོས་གནས་དྲང་གནས་ཁོང་རྣམ་པའི་སེམས་ཤུགས་དང་གུས་བརྩི་ཐོག་རྗེས་སུ་ཡི་རང་ཡོད་ལ་དེ་གང་འདྲས་དངོས་གནས་དྲང་གནས་ང་ཚོའི་མི་རིགས་ཟེར་མཁན་དེ།

ཤེས་ཡོན་དེ་ལས་གལ་ཆེན་པོ་ཞིག་བརྩིས་སོང་ང། ནོ་ནོ། ཤེས་ཡོན་གལ་ཆེན་པོ་བརྩི་བའི་ཕྱིར་ནས་ད་མི་ཚོ་སྐྱབས་མགོན་རིན་པོ་ཆེའི་བཀའ་དྲིན་དང་ཡང་སྒོས་མི་མང་པོ་ཞིག་དཀའ་ལས་རྒྱབ་བྱས་དཔེར་ན་མ་སུ་རི་ཁྱིམ་ཚང་ཟེར་ཡ་སོ་རུབ་རྡ་རམ་ས་ལའི་ཁྱིམ་ཚང་ཟེར་ཡ་སོ་རུབ་དང་ད་དེ་ནང་བཞིན་ཤེས་རིག་ལས་ཁུངས་ཀྱི་ཁྱབ་ཁོངས་ནང་ལ་ཡོད་པའི་སློབ་གྲྭ་སོ་སོ་ཡོད་དུས

ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་གྲངས་ནས་ག་ལེ་ག་ལེ་བྱོན་པ་ཡོད་ཨ་ནི་གཅིག་གིས་བྱས་གཉིས་ཀྱིས་བྱས་བྱས་དུས་བསམ་པ་ཡག་པོ་བྱས་བྱས་ཐུབ་པོ་བྱས་ཨོ་འདི་ག་བསམ་བསམ་རུང་དེ་འདྲས་མང་པོས་བྱས་ཐུབ་པོ་སོང་ཙང་ཨ་ནི་གང་ག་སེམས་ཤུགས་རེ་ཞིག་སྤར་ཟེར་ཨ་ནི་ག་ལེ་ག་ལེ་འདུག་བཤད་ཨ་ད་ག་ནང་བཞིན་གྱི་ཨ་ནི་བཙན་བྱོལ་གཞུང་གི་ཡིན་ནས་ཅིག་བུད་མེད་ལས་བྱ་ལས་ཅིག་ན་བྱས་བྱས་པ་ཡིན་ནས་ཡག་པོ་འདུག་གོང་བྱས་ནི་འོག་གི་གྲོང་ཁྱེར level ནས་ཡར་བྱས་ནི་ཨ་ནི་ཅིག་བྱ་ལས་ན་ཡག་ཨོ་ཆུག་ཨ་ནི་དེང་སང་ཆ་བཞག་པ་ཡིན་ན་བཀའ་བློན་གྱི།

དུས་ཚོད་འདིའི་ནང་ལ་ཕྱག་ལས་གཟེངས་སུ་ཐོན་པར་ཅིག་ག་རེ་བྱུང་བ་ངོས་འཛིན་གནང་གི་ཡོད་ན། དམིགས་བསལ་དེའི་ཐོག་ལ་ང་ཞུ་ཡ་མེད་དེ་ཡིན་ནའང་ཁོ་རང་ཚོའི་ཐུགས་སྣང་གནང་ཡག་ལ་མང་པོ་ཞིག་གི་ཐད་ནས་གནང་བསྡད་ཀྱི་འདུག་དཔེར་ན་ཅིག་ང་ཚོ་ནང་ཁུལ་ནམ་རྒྱུན་བཀའ་མོལ་ཡོང་དུས་བྱམས་པ་གེའི་ཆུ་ཤུལ་དེ་སྤྱི་ཚོགས་གཅིག་ལ་ཆ་བཞག་པ་ཡིན་ན་ནང་ཟེར་མཁན་དེ་གལ་ཆེན་པོ་ཞེ་དྲག་རེད་ནང་དེ་ཚགས་ཚུད་པོ་གཅིག་ནང་ཚགས་ཚུད་པོ་ལ་ཡ་ཨ་ནི་ཕ་མ་གཉིས་ཆ་ལོ་ཚགས་ཚུད་པོ་དགོས་རེད་ཐུགས་མཐུན་པོ་དགོས་རེད་གཅིག་གཅིག་ལ་བརྩེ་བ་དགོས་རེད་དེ་འདྲ་བྱུང་བ་ཡིན་ན་ཨ་ནི།

བཙུན་མའི་ལས་འཆར་ཐོག་ལ་ལྕམ་ཞབས་ཀྱིས་ད་ཐུགས་འགན་ཞིག་བཞེས་གནང་ཡོད་རེད་བཙུན་མ་ཚོ་ཐོག་མར་བོད་ནས་ཨ་ནི་ཚུར་བརྒྱད་ཅུ་གྱ་གྲངས་ལོགས་ལ་རྒྱ་གར་ནང་འབྱོར་བའི་སྐབས་ལ་ད་ཁོ་རས་འགན་གཙོ་བཞེས་གནང་བྱས་ཕྱག་ལས་ཤུགས་ཆེན་པོ་ཞིག་གནང་ཡོད་རེད་ལྕམ་ཞབས་བཙུན་མའི་ལས་འཆར་ཁང་ལ་ཐུགས་འགན་བཞེས་དུས་འདིའི་ཐོག་ལ་ཞུ་བ་གཅིག་གི་འབད་བརྩོན་ན་ཞུ་བ་གཅིག་སྐུ་ལས་བསྐྱོན་པ་གཅིག་མི་མང་པོ་གཅིག་ལ་ཚོར་སྣང་ཤུགས་ཆེན་པོ་བྱུང་གནང་ཡོད་རེད། སྐབས་དེ་དུས་ལྕམ་ཞབས་ཀྱིས་ད་ག་འདྲས་ག་འདྲས་རེ་ཞིག་གནང་ཡོད་ན་ད་ལྟ་བཙུན་མ་ཚོ་དགེ་བཤེས་མའི

ཅིག་བཅོས་མ་ཅིག་བྱས་པ་ཡིན་ན་བྱེད་ཡག་དེ་ག་རེ་བྱས་ནས་བྱས་པ་རེད་ཅེས་ཧ་གོ་བ་དགོས་ཀྱི་འདུག་དེ་ནང་བཞིན་དེ་ཧ་གོ་བ་བྱས་པ་ལ་ཡ་ཨ་ནི་སྟོན་པའི་བཀའ་གི་སློབ་སྦྱོང་བྱས་པ་ལས་ལྷག་པ་མི་འདུག་སློབ་སྦྱོང་བྱས་པ་གཅིག་པོ་མ་རེད་སློབ་སྦྱོང་བྱས་པ་དེས་སོ་སོའི་སེམས་ནི་འགྱུར་བ་བཏང་བྱས་ཨ་ནི་སོ་སོ་སྐྱིད་པ་དང་ཨ་ནི་ཉེ་འཁོར་གྱི

གཅིག་དེ་བས་ལུགས་ནང་ལ་ཡང་ཨ་ནི་དགེ་བཤེས་མ་དང་ཡང་མཁན་པོ་དང་ཡང་དེ་ནང་བཞིན་གྱི་སློབ་དཔོན་དང་ཡང་དེ་ནང་བཞིན་གྱི་བཀའ་བཅུ་པ་དང་ཡང་ཟེར་ནས་ཆོས་ལུགས་གང་གི་ནང་ལ་དེ་འདྲ་ཡོད་ན་དེའི་དངོས་གནས་དྲང་ནས་ཡག་པོ་འགྲོ་བ་ཟེར་ཅིག་ཆགས་བསྡད་ཡོད་རེད་དཀའ་ལས་རྒྱག་མཁན་ང་གཅིག་པོ་མ་རེད་ང་ལས་རོགས་པ་ཡག་པོ་དེ་འདྲ་ཡོད་མང་པོ་ཡོད་བྱས་ཙང་ང་ཚོ་ཚང་མས་དམིགས་ཡུལ་དེ་གཅིག་པ་བྱས་ལས་ཀ་བྱེད་དུས་དཀའ་ལས་རྒྱབ་སྐྱོར་བྱས་པ་དེ་ལས་ཡང་ཆེན་པོ་མ་ཡིན་པའི་དཀའ་ལས་ཞིག་བརྒྱབ་ཙང་ཁོ་ར།

ནུབ་ཕྱོགས་པའི་དྲ་ཚིགས་ཧ་ཅང་མང་པོར་ངས་བརྟག་ཞིབ་བྱས་པ་དང། བོད་བརྒྱུད་ནང་བསྟན་དང་འབྲེལ་བའི་མི་འབུམ་ཁ་ཤས་ཡོད་པའི་དྲ་ཚིགས་ཡིན་ཞིང། དོན་རྐྱེན་འདི་ཐོན་པའི་རྗེས་སུ། ངས་ལོ་ངོ་བཅུ་གྲངས་སྔོན་ལ། གོང་ས་མཆོག་མཇལ་མྱོང་ཡོད་པ་དང། ལོ་ངོ་ཉི་ཤུ་རྩ་གྲངས་སྔོན་ལ། མཇལ་མྱོང་ཡོད་པ་སོགས་ཁོ་ཚོས་བརྗོད་ཀྱི་འདུག། འོན་ཀྱང། རིམ་པས་བརྗེད་ངས་སུ་སོང་འདུག་པས། ཡང་འགུལ་ཤུགས་གཞན་ཞིག་ཐོན་པའི་སྐབས་དེར། ཁོ་ཚོས ྋགོང་ས་ཏཱ་ལའི་བླ་མ་ཞུ་བ་འདི་སུ་ཡིན་ཤེས་འདོད་ཡོང་གི་ཡོད་ལ། ཁོང་གི་དགོངས་པ་གང་ཡིན་པ་ཤེས་འདོད་ཡོང་གི་ཡོད། རྒྱུས་མངའ་ཤེས་རྟོགས་བྱས་པ་བརྒྱུད་མ་གཞི་ནས་གང་ཉིད་ནི་ཉེས་པ་མེད་པ་ཞིག་ཡིན་པ་ཁོ་ཚོས་ཤེས་རྟོགས་བྱུང་དུས་དེ་ལས་ལྡོག་སྟེ་ཁོ་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ལ་རྒྱབ་སྐྱོར་ཞུ་རྒྱུ་རེད། གལ་ཏེ ྋགོང་ས་མཆོག་ནས་དེ་སྔོན་ནོར་འཁྲུལ་ཞིག་ཤོར་གནང་ཡོད་ན་ད་ཆ་ནོར་འཁྲུལ་ཐེངས་གཉིས་པ་ཤོར་གནང་བ་ཡིན་ཚེ་ནུབ་ཕྱོགས་པས་སྐྱོན་ཆ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་རེད། འོན་ཀྱང ྋགོང་ས་མཆོག་ནས་ནོར་འཁྲུལ་ཤོར་གནང་མེད་པ་དང། གལ་ཏེ་ཤེས་རྟོགས་བྱུང་ན་ཡང་ད་དུང་ཁས་ལེན་མ་བྱས་ན ྋགོང་ས་མཆོག་གི་གནད་དོན་མིན་པར་མི་དེ་ཚོའི་གནད་དོན་རེད། གཞོན་སྐྱེས་མི་ཉུང་བ་ཞིག་གིས་རྒྱུས་མངའ་ཤེས་རྟོགས་མེད་པ་ལོས་ཡིན། ཁོ་ཚོར་དྲ་ལམ་ཐོག་གི་དྲིལ་བསྒྲགས་ཀྱི་ཤུགས་རྐྱེན་ཐེབས་སླ་བ་དང། ཡིན་ན་ཡང་གང་མྱུར་དོ་སྣང་བྱེད་པའི་གནས་ཚུལ་གསར་པས་ཁ་ལོ་སྒྱུར་གྱི་རེད། 四月二十日至二十一日在德里举办首届全球佛教峰会， 尊者十九日坐飞机去的。 当天达兰萨拉下大雨， 一大早天还没亮， 尊者就乘车去机场了。 许多人捧着哈达， 冒雨相送。 空内送班， ཁོང་མོས་བརྗོད་པར་ཟླ་བ་བཞི་པའི་ཚེས་ཉི་ཤུ་དང་ཉི་ཤུ་གཅིག་ཉིན་ལྡི་ལིར། གོ་ལའི་ནང་པའི་ལྷན་ཚོགས་ཐོག་མ་དེ་བསྐོང་ཚོགས་གནང་ཡོད་པས། སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ཚེས་བཅུ་དགུ་ཉིན་གནམ་གྲུ་བཞུགས་ཏེ་ཆིབས་བསྒྱུར་གནང་ཡོད། ཉིན་དེར་བཞུགས་སྒར་རྡ་རམ་ས་ལར་ཆར་པ་ཆེན་པོ་བབས་ན་ཡང་ཞོགས་པ་སྔ་པོ་ནམ་མ་ལངས་གོང་ནས ྋགོང་ས་མཆོག་གནམ་ཐང་ལ་ཆིབས་བསྒྱུར་གནང་གི་ཡོད་དུས། མི་ཧ་ཅང་མང་པོས་ལག་ཏུ་མཇལ་དར་འཁྱེར་ནས་ཆར་པའི་ཁྲོད་ཕེབས་སྐྱེལ་ཞུས་ཡོད། ཚེས་ཉི་ཤུ་ཉིན ྋགོང་ས་མཆོག་གསོལ་མགྲོན་ཁང་དུ་ཉིན་གཅིག་སྐུ་ངལ་གསོ་གནང་པ་དང། ཚེས་ཉི་ཤུ་གཅིག་ཉིན་ལྷན་ཚོགས་འདིར་ཆིབས་བསྒྱུར་གནང་པ་མ་ཟད། ད་དུང་གསུང་བཤད་ཀྱང་གནང་ཡོད། ཚེས་ཉི་ཤུ་གཉིས་ཉིན་བཞུགས་སྒར་རྡ་རམ་ས་ལར་ཆིབས་ཞལ་བསྒྱུར་གནང་པ་དང། དུས་ཚོད་འདི་ཧ་ཅང་གི་མཛད་བྲེལ་ཆེན་པོ་རེད། ངས་དྲ་ལམ་ཐོག་ནས་རྒྱལ་བ་རིན་པོ་ཆེ་ལྡི་ལི་ནས་བཞུགས་སྒར་རྡ་རམ་ས་ལར་ཆིབས་བསྒྱུར་གནང་བ་མཇལ་བྱུང་ལ། གྲངས་ལས་འདས་པའི་བོད་མིས་རུ་སྟར་བསྒྲིགས་ཏེ་ཕེབས་བསུ་ཞུ་སྐབས། གླུ་ལེན་བྲོ་འཁྲབ་པའི་རྣམ་པ་འདི་སེམས་འགུལ་ཐེབས་པ་ཞིག་འདུག་པས། བཞུགས་སྒར་རྡ་རམ་ས་ལ་འདི་བཞིན་ང་ཚོའི་ཁྱིམ་གཞིས་ཡིན་པ་ལྟ་བུའི་ཚོར་སྣང་ཞིག་ཡོང་གི་ཡོད་ན་ཡང་དོན་དངོས་ཐོག་གཞན་ཡུལ་ཡིན་པ་དང། འོན་ཀྱང་ད་ཆ་ཁྱིམ་གཞིས་ཤིག་དང། 那处最抢眼， 这样， 黄色车数百万个， 也不乐意。 我是哪能没听我这能办？ 尊者在德里的酒店休息那天， 见了不少人。 我注意到， 从网上看见的照片， 大约有五组。 第一组是与子贡高举、 最高法王、 子贡将军、 车站人不切的会面。 子贡法王也是拉达克的精神领袖。

我是哪里木我做男班。 第二组照片是西京的一位部长与僧者的会面， 他看上去像藏人， 也是非常虔诚。 而西京是什么地方？ 是被印度吞并了的国家， 现在成了印度的一个地区， 跟纳达克一样， 实际上也是藏传佛教信仰的喜马拉雅区域。 콩네 ne songbar, སྐུ་པར་ཁག་གཉིས་པ་འདི་ནི། འབྲས་ལྗོངས་ཀྱི་བློན་ཆེན་ཞིག་ནས། གོང་ས་མཆོག་མཇལ་ཁ་ཞུས་པའི་རྣམ་པ་དེ་རེད། ཕྱི་ནས་ལྟ་དུས་ཁོང་བོད་པ་འདྲ་པོ་འདུག་ལ། དད་པ་ཧ་ཅང་ཆེན་པོ་ཡོད་པ་ཞིག་ཀྱང་རེད་འདུག་ཡང་འབྲས་ལྗོངས་འདི། ས་ཆ་གང་འདྲ་ཞིག་རེད་དམ་ཞུས་ན། རྒྱ་གར་གྱིས་ཁྱུར་མིད་བཏང་པའི་རྒྱལ་ཁབ་ཅིག་ཡིན་ཞིང། ད་ཆ་རྒྱ་གར་གྱི་ས་ཁུལ་ཞིག་ཆགས་ཡོད་ལ། ལ་དྭགས་དང་གཅིག་པ་རེད། དོན་དངོས་ཐོག་བོད་བརྒྱུད་ནང་པ་སངས་རྒྱས་པའི་བསྟན་པར་དད་མོས་ཞུ་མཁན་གྱི་ཧི་མ་ལ་ཡའི་ཁུལ་ཞིག་ཀྱང་རེད། སྐུ་པར་ཁག་གསུམ་པ་འདི་ནི། ཀརྨ་པ་རིན་པོ་ཆེ་སྐུ་ཕྲེང་བཅུ་བདུན་པའི་གཅེན་མོས་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུས་པ་དེ་རེད་འདུག་གུས་མོས་བསམ་བློ་ཕུགས་རིང་བཏང་ནས་འབྲས་ལྗོངས་དང་འབྲེལ་བ་ཡོད་པ་ཞིག་མིན་ནམ་སྙམ་པ་བྱུང། གང་ཡིན་ཞེ་ན། ཀརྨ་པ་རིན་པོ་ཆེའི་རུམ་བཏེག་དགོན་པ་འདི་འབྲས་ལྗོངས་སུ་ཡོད་ལ། ཡང་ཀརྨ་པ་རིན་པོ་ཆེས། ཆེད་མངགས། ཡོངས་ཁྱབ་ཕྱག་བྲིས་ཤིག་སྤེལ་གནང་བའི་ཐོག་ནས། ྋགོང་ས་མཆོག་ལ་རྒྱབ་སྐྱོར་ཞུས་ཡོད། དེ་བཞིན་སྐུ་པར་ཁག་བཞི་པ་འདི། ལ་དྭགས་ཀྱི་དཔོན་རིགས་ཤིག་གིས ྋགོང་ས་མཆོག་མཇལ་ཁ་ཞུས་ཡོད་ལ། ཧ་ཅང་གུས་ཞབས་ལྡན་པ་ཞིག་འདུག་པས། དད་ལྡན་པ་འདྲ་པོ་ཞིག་འདུག་ཁོང་རང་ཉིད་དད་ལྡན་པ་ཞིག་གཏན་གཏན་ཡིན་ས་རེད། ད་དུང་སྐུ་པར་ཁག་ཅིག་ནི་ཨ་རུ་ནཱ་ཅལ་མངའ་སྡེའི་དབུ་ཁྲིད་ནས་ཁོང་གི་ཊུ་ཝི་ཊར་དྲ་ཚིགས་ཐོག་སྤེལ་ཡོད་འདུག་ཁོང་ལ་རྗེས་འབྲང་པ་འབུམ་གཉིས་དང་ཁྲི་དྲུག་ཡོད་པ་དང་ཁོང་གིས་ནང་མི་ཚང་མ་ཁྲིད་ནས་མཇལ་ཁ་ཞུ་སྐབས་སྐུ་ཕྱག་ཕུལ་བ་དང་མཇལ་དར་ཕུལ་ཡོད། སྐུ་པར་ཁག་འགའ་ཤས་འདི་རྣམས་ལ་དོན་སྙིང་ཟབ་པོ་ལྡན་འདུག། ཡང་ལྡི་ལིར་བསྐོང་ཚོགས་གནང་པའི་གོ་ལའི་ནང་པའི་ལྷན་ཚོགས་ཐོག་མ་འདི་ཧ་ཅང་གལ་ཆེན་པོ་ཆགས་ཡོད། འདིའི་གལ་འགངས་རང་བཞིན་ཐོག་ནས ྋགོང་ས་མཆོག་ལ་སྐུར་འདེབས་ཞུས་པའི་དོན་རྐྱེན་འདི་དུས་ཚོད་འདིར་ནུས་པ་ཐོན་པའི་ཆེད་དུ་ཡིན་སྲིད་པ་གུས་མོར་ཚོར་བྱུང། གཅིག་བྱས་ན་འདི་དང་འབྲེལ་བ་ཡོད་སྲིད་ཀྱི་རེད། གང་ཡིན་ཞེ་ན། མི་འགའ་རེས་འགོག་རྐྱེན་བཟོ་དགོས་བསམ་ནས་བསྡད་ཡོད་སྲིད་པ་རེད། གསན་མཁན་རྣམ་པ་ཚོ། དེ་རིང་གི་ལེ་ཚན་འདི་སྙན་སྒྲོན་མཚམས་འདིར་བཞག་གི་ཡིན། གོང་ཞུས་ཀྱི་ལེ་ཚན་འདི་ཕབ་བསྒྱུར་དང་སྙན་སྒྲོན་ཞུ་མཁན་སྒྲོལ་དཀར་ཡིན། ང་ཚོའི་གསན་མཁན་རྣམ་པ་ཚོས་ལེ་ཚན་འདི་གསན་པའི་རྗེས། གཟིགས་ཚུལ་གང་ཡོད་ནས་ཐད་ཀར་འདི་གར་འབྲེལ་བ་ཡོང་ཞུ་རྒྱུ་དང། ལེ་ཚན་འདི་རྩོམ་པ་པོ་རང་ཉིད་ཀྱི་གཟིགས་ཚུལ་ཡིན་པ་ལས་འདི་ག་རླུང་འཕྲིན་ཁང་གི་ལྟ་བ་ཡིན་པའི་ཁྱབ་མེད། ཐེངས་འདིའི་ལྷོ་ཨེ་ཤི་ཡའི་ལེ་ཚན་ནང། རྒྱ་གར་འབྲས་ལྗོངས་མངའ་སྡེའི་བྱང་ཕྱོགས་ཁུལ་དུ། ཆར་ཞོད་ཆེ་བ་དང་ཆུ་ལོག་གིས་རྐྱེན་པས་མི་གྲངས་བཅོ་བརྒྱད་འདས་གྲོངས་དང་གཞན་མི་གྲངས་བརྒྱ་ལྷག་གར་སོང་ཆ་མེད་དུ་གྱུར་ཏེ། ད་ལྟའི་ཆར་གོད་ཆག་ཕོག་པའི་མི་མང་རྣམས་ལ་ངལ་སེལ་རོགས་སྐྱོར་བྱེད་བཞིན་ཡོད་པའི་སྐོར། སྒང་ཏོག་ཏུ་གནས་བཞུགས་རྡོ་རྗེ་ཚེ་དབང་ལགས་ཀྱིས་གསུངས་ཡོད་པའི་སྐོར། ང་ཚོའི་རྒྱ་གར་ལྷོ་ཕྱོགས་ཀྱི་གསར་འགོད་པ། པདྨ་དངོས་གྲུབ་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། ཐེངས་འདིའི་ལྷོ་ཨེ་ཤི་ཡ་ལེ་ཚན་ནང་རྒྱ་གར་འབྲས་ལྗོངས་མངའ་སྡེའི་བྱང་ཕྱོགས་ཁུལ་དུ་ཆར་ཞོད་ཆེ་བ་དང། ཆུ་ལོག་གིས་རྐྱེན་པས་མི་གྲངས་བཅོ་བརྒྱད་འདས་གྲོངས་དང་གཞན་མི་བརྒྱ་ལྷག་གར་སོང་ཆ་མེད་དུ་གྱུར་པ་སོགས་ཀྱི་གནས་ཚུལ་སྤེལ་བ་ལས་ལྷག་བྱུང་བ་དང། ད་ལྟའི་ཆར་གོད་ཆག་ཕོག་པའི་མི་མང་རྣམས་ལ་ངལ་སེལ་རོགས་སྐྱོར་བྱེད་བཞིན་པའི་སྐོར། སྒང་ཏོག་ཏུ་གནས་བཞུགས་རྡོ་རྗེ་ཚེ་དབང་ལགས་ཀྱིས་གསུངས་གནང་བྱུང་བ་སོགས་ཀྱི་གནས་ཚུལ་ཞིག་སྙན་སྒྲོན་ཞུ་བ་ཡིན། ཟླ་བ་འདིའི་ཕྱི་ཚེས་བཞི་ཉིན་གྱི་ཞོགས་པར་རྒྱ་གར་འབྲས་ལྗོངས་མངའ་སྡེའི་བྱང་ཕྱོགས་ལྷོ་ནག་མཚོའི་ཁུལ་དུ། ཆར་པ་བསྟུད་མར་བབས་ཤིང་སྤྲིན་པ་བརྡོལ་ཏེ་ལྷོ་ནག་ཆུའི། ཆུའི་ཐང་མཚམས་ལས་བརྒལ་ཏེ་ལ་ཆེན་ཁུལ་གྱི་ཏྲི་ཆ་གཙང་པོའི་ནང་འདྲེས་ཤིང། གློ་བུར་དུ་གཙང་པོ་རྒྱས་ཤིང་བཙུན་ཐང་ཁུལ་གྱི་ཟམ་པའི་ཆུ་ལུད་ཀྱིས་ཁྱེར་བ་དང། ཏྲི་ཆ་གཙང་པོའི་ལུང་གཤོང་དུ་གནས་པའི་འབྲི་ཆུ་དང་ཤིང་ཐམ། རོང་པོ་བཅས་ཀྱི་ཆུ་འགྲམ་དུ་གནས་པའི་ས་ཁུལ་ཁག་ཏུ་ཆུ་ལོག་རྒྱུག་པ་སོགས་ཀྱི་དཀའ་ངལ་འཕྲད་ཡོད་པ་མ་ཟད། ད་དུང་འབར་ཐང་རྒྱ་གར་དམག་ཁང་གི་དམག་མི་ཉི་ཤུ་རྩ་གསུམ་གྱི་ཐེ་བའི་མི་གྲངས་བརྒྱ་ལྷག་གར་སོང་ཆ་མེད་དུ་གྱུར་པ་དང་མི་གྲངས་བཅོ་བརྒྱད་རྐྱེན་ལམ་དུ་ཕྱིན་པའི་གནས་ཚུལ་འདི་ཚེས་དྲུག་ཉིན་རྒྱ་གར་གྱི་གསར་ལམ་ཁག་གི་ནང་གནས་ཚུལ་སྤེལ་འདུག་ཅིང། ཡང་གནས་ཚུལ་དེའི་ཐད་སྒང་ཏོག་ཏུ་གནས་བཞུགས་རྡོ་རྗེ་ཚེ་དབང་ལགས་ཀྱིས་འགྲེལ་བརྗོད་གནང་ཡག་ལ། བུ་དེ་ནས་འབྲས་ལྗོངས་བྱང་གི་ད། བུ་བུ་རྒྱང་འདི་ནས། ཕྱོགས་གཏོགས་དེ་ད་རེས་ཡ་ནས་བྲོས་ནས། དེ་ནས་ལྷོ་ནག་ཐེ་བ་ལ་གནོད་བ་ག་ནས། དེ་ཐེ་བ་ཆུ་ཆེན་པོ་ཞིག་ཨེ་གུ་འདུག་པ་དེ་རི་ལི་འདུག་རོགས་ན་ཡེ་ཀེ་ཨ་རི་འུ་རི་འདུག་ཟིག་རི་ཨིན་དེ་ནས་ཡ་གེ་གོད་ཆག་དེ་འདྲ་གང་བྱུང་མི་འདུག་ལ་ཨིན་དེ་ནས་མ་ཡོང་ལ་རྗེ་ངོ་ནེ་ལོ་མ་ཨེ་སྐྱོན་བྱུང་མི་འདུག་ད་ཏིག་ཏིག་དེ་བཙུན་ཐང་ལ་མེ་མེ་སོ་འདུག་ཨ་ལ་མི་དེ་གྲོངས་མི་འདུག་གཅིག་ལས་འཕྲོ་ལ་འགྲོ་མི་འདུག་ད་ད་ལུང་པ་དོན་གནས་ནུས་བ་ག་དེ་ཁང་པ་དང་ཁང་པ་ཡང་མང་པོ་ཁྱེར་བཞག་ཡོད་བ་ཙོ་ཨེ་པེ་ཁང་པ་འཕྲོ་བརླག་བཏང་རྒྱུ་རྐྱང་རྐྱང་མ་གཏོགས་མི་འདུག་ལ་དཀའ་ལས་ཁག་པོ་ཞོ་པོ་ཞིག་རེད་བཞག་ཨེ་ནས་དེ་ནས་མ་ཡོང་ནི NHPC གི Dam ཡོད་རེད་བ་ལ་ཙོན་ཐང་ལ་ཨེ Dam འདི་ག་ལ་ཆུ་ཐིག་གནས་འགའ་ཡོང་དུས་ཙོ་ཆུ་ཤུགས་དེ Dam འདི་གི་བྱས་མེད་པ་རྐྱེན་བྱུང་བཞག་ལ་ད་ཡ་གི་ཆུ་ཐིག་ཆེན་པོ་དེ་ཡོང་ངས་ག་ལ Dam གི་ག་ལ་གནས་འཕེན་སློབ་ཡོང་དུས་ཨེ་ཡ་ཁང་ང་རེད་བ་ལ་ཁང་ནི་ཙོན་ཐང་གི་ཨེ་ནས་དེ་ད་བ་ཟ་དེ་ཚོ་ཁྲོམ་ཆེ་ས་དེ་ཚོ་མེད་མེད་མི་བ་བཟོ་ཡ་དེ་ཁང་པ་མེད་མེད་བཟོ་ཡ་དེ་དེ་རེད་དུ་མི་དེ་རུ་མི་གྲོངས་རྐྱེན་བྱུང་མི་འདུག།

དེ་བཞིན་ཡང་ཆུ་ལོག་གིས་གོད་ཆག་ཕོག་པའི་ས་ཁུལ་ཁག་ཅིག་དང་ལྷག་པར་དུ་གོད་ཆག་ཚབས་ཆེ་ཕོག་ཡུལ། རོང་པོ་དང་ཤིང་ཏམ། ཙོན་ཐང་བཅས་ཀྱི་ནང་རྒྱ་གར་དབུས་སའི་ཛ་དྲག་མྱུར་སྐྱོབ་རུ་ཁག་གིས་མཚོན་པའི་ཚོགས་སྡེ་ཁག་ནས་ཉེན་སྐྱོབ་དང་ངལ་སེལ་རོགས་སྐྱོར་གྱི་ལས་འགུལ་སྤེལ་ཞུས་པ་ལྟར། འདི་ཚེས་ལྔ་ཉིན་སྒང་ཏོག་ས་གནས་བོད་ཀྱི་གཞོན་ནུའི་ཚོགས་མིས་གཙོས་པའི་མི་གྲངས་བཅུ་གཉིས་ལས་གྲུབ་པའི་རུ་ཁག་ཞིག་ཤིང་ཏམ་ཁུལ་དུ་རོགས་སྐྱོར་བྱ་ཆེད་གནས་སྟངས་རྒྱུས་ལོན་གནང་བ་དང་ཆབས་ཅིག་གོད་ཆག་ཕོག་པའི་མི་མང་རྣམས་ལ་བཟའ་ཆས་དང་ཆུ་བུད་མེད་ལ་འཕྲོད་བསྟེན་གྱི་ཡོ་བྱད་སོགས་ཁྱེར་ཏེ་བགོ་འགྲེམས་གནང་བ་དང། གཞན་ཡང་རྒྱ་གར་ཉེན་སྐྱོབ་རུ་ཁག་དང་མཉམ་ལས་གནང་ཡོད་སྐོར། སྒང་ཏོག་ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་འགྲེལ་བརྗོད་གནང་བྱུང། དེ་ནས་གཙོ་བོ་ག་རེ་བྱེད་ལབ་ན་དེ་རིང་འགྲོ་བྱས་མ་ག་ལ། Dry Ration འདུག་བ་ལ་འབྲས་དང་དལ་དང་སོ་ར་འབྱེད་དེ། རེད་ཅིག་ཁྱེར་ཡིན་ད་ག་ནང་བཞིན་འདི་ནང་ལོགས་ལ་དེ་འདྲ Ladies ཁོང་ཚོ་ག་ཅིག Sanitary Equipment འདི་དགོས་འདུག་བ་ལ་འདི་འདྲ་མང་པོ་ཅིག་ཁྱེར་བ་ཡིན་དེ་ནས་ཁ་ལག Dry ཁ་ལག་འདི་ཚོ་དེ་འདྲ Bread སོ་ར་འདྲེ་དང་བག་ལེབ་སོ་ར་འདྲེ་དང་རིགས་དང་ད་ག་ནང་བཞིན་འཐུས་ཆས་འགྲོ་བོ་འདྲེ་འདུག་བ་ལ་ཁྱེད་ཁང་པ་ཁྱེར་ཤེས་འདི་ཚོ་རིགས་འགྲོ་བོ་དང་ཨ་ནས་འདི་ནང་ལོགས་ལ་དེ་འདྲ་ཆུ་དང་ཆུ་མངར་མོ Juice སོ་ར་འདྲེ་ལས་ཀ་བྱེད་མཁན་འདི་ཚོ་ལ་ཆུ་འདི་ཚོ་དཀོན་པོ་འདུག་བ་ལ་འདི་ཚོ་ང་ཚོ་མ་དེ་རིང་ཅག་ལ་ཉི་མ་དང་པོ་འདི་ལ་དེ་རིང་འདི་ཁྱེར་བ་ཡིན། ཡང་འདི་ཚེས་བཞི་ཉིན་གོང་ས་སྐྱབས་མགོན་ཆེན་པོ་མཆོག་ནས་འབྲས་ལྗོངས་མངའ་ཁུལ་དུ་ཆུ་ལོག་གི་རྐྱེན་ངན་གོད་ཆག་འོག་འདས་གྲོངས་སུ་ཕྱིན་པ་རྣམས་དང་རྒྱུ་དངོས་ལ་གནོད་འཚེ་ཕོག་པའི་མི་མང་རྣམས་ལ་ཐུགས་གསོ་དང་ཐུགས་སྨོན་བསྩལ་གནང་འདུག་ལ། ཡང་རྡོ་རྗེ་ཚེ་དབང་ལགས་ཀྱིས་མུ་མཐུད་གསུང་ཡ་ལ་ད་ལན་ཆུ་ལོག་གི་གོད་ཆག་ཕོག་པའི་ས་ཁུལ་ཁག་གི་ནང་ནས་ཙོན་ཐང་ཁུལ་དུ་བོད་མི་ཁག་ཅིག་ཡོད་པ་ལས་བོད་མི་འདས་གྲོངས་སུ་ཕྱིན་མེད་ན་ཡང་རྒྱུ་དངོས་ལ་གནོད་འཚེ་ཚབས་ཆེ་ཕོག་ཡོད་པའི་འགྲེལ་བརྗོད་གནང་བྱུང། ཆུ་ལོག་ཕོག་ས་དེ་འདྲ་འདུག་ལ་ད་ལྟའི་བོད་པ་མང་ཤོས་འདི་ཙོན་ཐང་རང་རེད་ཤག་ལ་དེ་བཞིན་ལ་ཆེན་ཁུལ་ལ་ཏོག་ཙ་ཏོག་ཙ་ཡིན་པ་ཞེ་དྲག་མང་པོ་ཡོད་མ་རེད་ད་མང་ཆེ་ཤོས་ཙོན་ཐང་རང་རེད་ཙོན་ཐང་ལ་བོད་པ་ཨོ་ཙམ་མང་པོ་ཡོད་རེད་ལ། ག་ཚོད་ཤོས་ཡིན་ན། ད་ཁོང་ད་ཐེམ་པ་ཉུང་མཐར་ལ་ཐེམ་པ་ཉི་ཤུ་དང་ལྟར་ཡོད་ཀྱི་རེད་ལ་ཉི་ཤུ་སུམ་ཅུ་ཡོད་རེད་ལ། ལ་ཆུ་གི་འགྲམ་དེ་ལ་ཡོད་རེད་དེ་ཆུའི་འགྲམ་ལ་ཡོད་མཁན་མང་ཆེ་ཚོང་ཁང་བོད་པ་ཚོང་ཁང་བཙུགས་ནས་ས་ཌག་ཟུར་ལ་བསྡད་ཡོད་རེད་བ་ལ་མང་ཆེ་དེ་ཆིག་ཁྲི་ཙམ་པོ་ལ་ད་ཆུའི་འགྲམ་གྱི་ཁང་པ་མང་ཆེ་འཕྲོ་བརླག་ཕྱིན་ཤག་ལ་ད་རེས་ཁོང་ཚོའི་ལས་ས་ལག་ཐག་རེད་ཡོད་མ་རེད་ཚང་མ་ཕྱིན་ཡོད་རེད་ད་མི་སྐྱོན་མི་འདུག་བ་ལ།

སྟོང་པའི་སྒོ་མ་རི་ལྷོ་ནག་ལ་རི་ལྔ་བཅུར་འབྲོག་པ་ཡོད་རེད་ཡོད་མེད་ཡ་ཡིན། བོད་པ་ལ་སྐྱོན་ས་ལ་མི་ལ་སྐྱོན་ཞུགས་མི་འདུག་ལགས་རེད་ལགས། དེ་བཞིན་ཡང་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུང་ཡ་ལ་ཁོང་རྣམ་པས་ཤིང་ཏམ་ཁུལ་དུ་སྒང་ཏོག་ནས། བོད་མི་གང་མང་བསྐྱོད་ཐབས་བྱས་ཏེ་ས་གནས་སུ་ཉིན་ཤས་ཀྱི་རིང། ངལ་སེལ་རོགས་སྐྱོར་བྱ་ཆེད་འབད་བརྩོན་གནང་གི་ཡིན་པ་མ་ཟད། ད་དུང་གྱོན་ཆས་དང་བཟའ་ཆས། གཞན་ཡང་འཕྲོད་བསྟེན་གྱི་ཡོ་བྱད་སོགས་མི་མང་གི་དགོས་མཁོ་དང་འཚམ་པའི། དངོས་ཆས་ཁྱེར་རྒྱུའི་འཆར་གཞི་ཡོད་པའི་འགྲེལ་བརྗོད་གནང་བྱུང།

དེ་མིན་ད་ལན་འབྲས་ལྗོངས་ཁུལ་དུ་ཆར་ཞོད་ཀྱིས་རྐྱེན་པས་ཆུ་ལོག་གི་དོན་རྐྱེན་བྱུང་བ་དེའི་རྒྱུ་རྐྱེན་གཙོ་བོ་དེ་ནི། འཛམ་གླིང་ནང་ཚ་དྲོད་རྒྱས་པ་དང་ལྷག་པར་དུ། ས་གནས་སུ་ཁོར་ཡུག་ལ་མ་ལྟོས་པར་འཛུགས་སྐྲུན་གྱི་ལས་གཞི་རྒྱ་ཆེར་སྤེལ་བའི་རྒྱུ་མཚན་ལ་བརྟེན་ནས་བྱུང་བ་བཞིན་པར་ཉམས་ཞིབ་པ་ཚོས་བཤད་བཞིན་པར། ས་གནས་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་བསྟན་འཛིན་ཚེ་དཔལ་ལགས་ཀྱིས་གསུངས་གནང་བྱུང། ད་ག་རང issue རེད།

གནས་ཚུལ་འདི་བདེན་འདུག་སྙམ་དུ Contradict ཆགས་ཀྱི་ཡོད་རེད་ཟེར་ནས་དེ་འདྲ་སྔ་ལྟས་ཀྱི་འདི་ནང་ལོགས་ལ་གསར་འགོད་གསལ་བསྒྲགས་གནང་ལོ་དེ་འདྲའི་ལ་གུ་དུ་བ་ལ་གོ་རང་འཛུགས་དགོས། ད་ལན་འབྲས་ལྗོངས་ཁུལ་དུ་རྐྱེན་ངན་གོད་ཆག་དེའི་འོག་མངའ་སྡེའི་ནང་གཞུང་ལམ་དང་ཟམ་པ་ཆུས་འཁྱེར་བ་སོགས་ཀྱིས་རྐྱེན་པས་ཡུལ་སྐོར་སྤྲོ་འཆམ་པ་མི་གྲངས་སུམ་སྟོང་ཙམ་ཞིག་འགྲུལ་བཞུད་མ་ཐུབ་པ་སོགས་ཀྱིས་མཚོན་པའི་རྐྱེན་ངན་གོད་ཆག་དེའི་འོག་ཁྱོན་བསྡོམས་མི་གྲངས་ཉིས་ཁྲི་ཉིས་སྟོང་ཙམ་ཞིག་ལ་ཤུགས་རྐྱེན་ཐེབས་ཡོད་པའི་གནས་ཚུལ་སྤེལ་འདུག་གོང་ཞུས་གནས་ཚུལ་དེ་ཕྱོགས་བསྒྲིགས་ཀྱིས་སྙན་སྒྲོན་ཞུ་མཁན་པདྨ་དངོས་གྲུབ་ཡིན། ཐེངས་འདིའི་ལས་རིམ་དེ་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན།